གཞིས་བྱེས་བོད་རིགས་སྤུན་ཟླ་རླུང་འཕྲིན་གསན་རྣམ་པ་ཚོ་སྐུ་ཁམས་བཟང་ང་དེ་རིང་གི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུ་ཡིན་དེ་ནས་ཨ་རི་རྒྱལ་ས་ཝ་ཤིན་ཏོན་ཌི་སི་རུ་རྟེན་གཞི་བྱས་པའི་ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གི་བོད་སྐད་སྡེ་ཚན་གྱི་ཁམས་སྐད་ཀྱི་ནང་དེ་རིང་བོད་རྒྱལ་ལོ་ཉིས་སྟོང་ཆིག་བརྒྱ་ལྔ་བཅུ་རབ་གནས་ཆུ་ཡོས་ལོའི་བོད་ཟླ་བཅུ་བའི་ཚེས་ཉེར་བརྒྱད་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་གསུམ་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཟའ་ཉི་མ་ཉིན་གྱི་ཁམས་སྐད་ཀྱི་གསར་འགྱུར་དང་ལས་རིམ་ཁག་རྒྱང་སྲིང་ཞུ་རྒྱུ་ཡིན། དེ་ནས་དེ་རིང་གི་ལས་རིམ་ཁག་ནང་དང་པོ་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་རྒྱ་གར་འབྲས་ལྗོངས་མངའ་སྡེའི་ནང་ཆིབས་བསྒྱུར་ཆེད་བཞུགས་སྒར་ནས་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པ་རུ་ཞབས་སོར་འཁོད་གནང་ཡོད་པའི་གནས་ཚུལ་གྱི་དེ་རིང་གི་གསར་འགྱུར་ཁག་དང། དེ་ནས་བདུན་རེའི་གསར་འགྱུར་ཕྱོགས་བསྡུས་དང། མཐའ་མཇུག་ཏུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་གྱི

ཆིབས་བསྒྱུར་ཆེད་བཞུགས་སྒར་ནས་རྒྱལ་ས་ལྡི་ལི་གསར་པ་རུ་ཞབས་སོར་འཁོད་གནང་ཡོད་པའི་གནས་ཚུལ་ཐོན་གདའ་དེ་ཡང་ང་ཚོའི་གསར་འགོད་པ་བློ་བྷེ་སོག་ཚང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་ཉིན་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་གྱིས་ཀང་ར་ག་གལ་གནམ་ཐང་གི་མཁའ་ལམ་བརྒྱུད་རྒྱ་གར་གྱི་རྒྱལ་ས་ལྡི་ལི་གསར་པ་རུ་ཆིབས་བསྒྱུར་ཞབས་སོར་འཁོད་ཡོད་པ་དང་མགོན་པོ་གང་ཉིད་མཆོག་བཞུགས་སྒར་ཕོ་བྲང་ནས་ཆིབས་ཐོན་སྐབས་ལམ་ཟུར་གཡས་གཡོན་ཀུན་ཏུ་བོད་མི་དང་ཕྱི་རྒྱལ་མི་རིགས་ཚོས་དགའ་དད་སྤྲོ་གསུམ་གྱི་སྒོ་ནས་ལག་ཏུ་མཇལ་དར་དང་བདུག་སྤོས་བཟུང་སྟེ་ཕེབས་སྐྱེལ་ཞུས་ཡོད་པ་མ་ཚད་ག་གལ་གནམ་ཐང་དུ་བོད་མི་ཕེབས་སྐྱེལ་ཞུ་མི་ཚོ་ལ་ཞལ་མཇལ་ལྷོད་ལྷོད་ཞུ་རྒྱུ་རག་པར་ཕེབས་སྐྱེལ་ཞུ་མི་ཕུར་བུ་སྒྲོལ་མ་ལགས་སུ་སེམས་ནང་དགའ་དད་སྤྲོ་གསུམ་གྱི་སེམས་ཚོར་ཤུགས་ཆེ་བྱུང་བ་འགྲེལ་བརྗོད་གནང་གདའ།
བོད་མིའི་དབུ་ཁྲིད ྋགོང་ས ྋརྒྱལ་བ་རིན་པོ་ཆེ་མཆོག་རྒྱ་གར་གྱི་རྒྱལ་ས་ལྡི་ལི་རུ་ཞག་ཤས་བཞུགས་ཏེ་ཕྱི་ཚེས་བཅུ་གཅིག་ཉིན་འབྲས་ལྗོངས་སུ་ཕེབས་འབྱོར་གནང་རྒྱུ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་གཉིས་ཉིན་འབྲས་ལྗོངས་མངའ་སྡེའི་རྒྱལ་ས་སྒང་ཏོག་ཁུལ་དུ་དད་ལྡན་མང་ཚོགས་ལ་རྒྱལ་སྲས་ལག་ལེན་སོ་བདུན་མའི་བཀའ་ཆོས་བསྩལ་གནང་རྒྱུ་དང། སྤྱི་ཟླ་བཅུ་གཉིས་པའི་ཚེས་བཅུ་བཞི་ཉིན་ནུབ་བྷེང་གྷལ་མངའ་སྡེའི་སྲད་རྒྱུད་གྲྭ་ཚང་དུ་སེམས་བསྐྱེད་ཀྱི་ཆོས་འབྲེལ་གནང་རྒྱུ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་ཉིན་རྒྱ་གར་གནས་མཆོག་རྡོ་རྗེ་གདན་དུ་རྒྱལ་སྤྱིའི་དགེ་འདུན་ལྷན་ཚོགས་བགྲོ་གླེང་དབུ་འབྱེད་གནང་རྒྱུ་དང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་གསུམ་ཉིན་རྡོ་རྗེ་གདན་དུ་འཛམ་གླིང་ཞི་བདེའི་སྨོན་ལམ་གྱི་ཚོགས་མགོན་དུ་བཞུགས་རྒྱུ་དང། ཡང་སྤྱི་ཟླ་བཅུ་གཉིས་པའི་ཚེས་ཉི་ཤུ་རྩ་དགུ་ནས་སུམ་ཅུ་སོ་གཅིག་བར་གནས་མཆོག་རྡོ་རྗེ་གདན་དུ་འཕགས་པ་ཀླུ་སྒྲུབ་ཀྱིས་མཛད་པའི་ཆོས་དབྱིངས་བསྟོད་པའི་བཀའ་ཆོས་བསྩལ་གནང་རྒྱུ་དང་སྤྱི་ལོ་ཉིས་སྟོང་ཉི་ཤུ་རྩ་བཞི་ལོའི་སྤྱི་ཟླ་དང་པོའི་ཚེས་གཅིག་ཉིན་རྡོ་རྗེ་གདན་དུ་མགོན་པོ་གང་ཉིད་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་བཅས་ཀྱི་མཛད་འཆར་གོ་སྒྲིག་ཞུས་ཡོད་པ་རེད་གདའ། ཡང་འབྲས་ལྗོངས་མངའ་སྡེའི་གཞུང་དང་ས་གནས་བོད་མི་ཚོས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ནང་གི་ཆིབས་བསྒྱུར་གྲ་སྒྲིག་གནང་བཞིན་ཡོད་པའི་གནས་ཚུལ་ཐོན་གདའ། དེའང་ས་གནས་ནས་ང་ཚོའི་གསར་འགོད་པ་པ་སངས་ཚེ་རིང་ལགས་ཀྱིས་གནས་ཚུལ་བཏང་བ་ལ་གཞིགས་ན་འབྲས་ལྗོངས་མངའ་སྡེ་གཞུང་ནས་དུས་ཡུན་རིང་པོ་ནས་གདན་ཞུ་གསོལ་འདེབས་ཞུས་དོན་ལྟར་བོད་ཀྱི་བླ་ན་མེད་པའི་དབུ་ཁྲིད་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་འདི་ཚེས་བཅུ་གཅིག་ཉིན་འབྲས་ལྗོངས་ཀྱི་རྒྱལ་ས་སྒང་ཏོག་ཏུ་ཆིབས་བསྒྱུར་བཀའ་དྲིན་སྐྱོང་གཏན་འཁེལ་ཡོད་པ་བཞིན་འདི་གར་འབྲས་ལྗོངས་མངའ་སྡེའི་གཞུང་དང་ས་གནས་བོད་མི་ཚོས་སྐུའི་ཕེབས་བསུའི་གྲ་སྒྲིག་བྱས་ཏེ་སྒང་ཏོག་དམག་སྒར་གནམ་གྲུའི་འབབ་ཐང་ནས་སྐུའི་བཞུགས་གནས་མགྲོན་ཁང་བར་ཕེབས་སྒོ་དང་ཕེབས་ལམ་གཡས་གཡོན་དུ་ཚོན་མདོག་ལྔ་ལྡན་གྱི་དར་ལྕོག་དང་ནང་པའི་རྒྱལ་དར་དེ་བཞིན་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་སོགས་བཀོད་བཤམས་གནང་ཡོད་པ་རེད། དེ་རིང་སྤྱི་ཚེས་དགུ་ཉིན་གྱི་ཉིན་རྒྱབ་མངའ་སྡེའི་སྤྱི་ཁྱབ་བློན་ཆེན་སྐུ་ཞབས་པྲེམ་སིང་ཏ་མང་མཆོག་དངོས་སུ་གོང་ས་མཆོག་གི་གསུང་ཆོས་གནང་ཡུལ་དཔལ་འབྱོར་རྩེད་ཐང་དུ་གྲ་སྒྲིག་གནང་བཞིན་པ་ལ་གཟིགས་ཞིབ་ཆེད་དུ་ཕེབས་ཡོད་པ་དང། ཨེ་ཤེ་ཡ་རང་དབང་རླུང་འཕྲིན་ཁང་གིས་སྒང་ཏོག་ས་གནས་འགོ་འཛིན་ལྷག་པ་ཚེ་རིང་ལགས་སུ་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་སྒང་ཏོག་ཁུལ་གྱི་མཛད་འཆར་ཁག་དང་སྐུ་སྲུང་བཅས་གྲ་སྒྲིག་གནང་ཚུལ་སོགས་ཀྱི་ཐད་ལ་བཅར་འདྲི་ཞུས་པར་ཁོང་གིས། གཙོ་བོ་ད ྋསྐྱབས་མགོན་རིན་པོ་ཆེ་ང་རང་ཚོ་འབྲས་ལྗོངས་ལ་ཞབས་སོར་འཁོད་ཡ་དེ་སྤྱི་ཟླ་བཅུ་གཉིས་ཀྱི་ཏ་རིག་བཅུ་གཅིག་ཨ་འདུག་ཟེར་ནས་སྦག་ཌོག་ར་ནས་དམག་མིའི་གི Helipad ལི་པིང་བྱས་ལི་པིང་ནས་ཡ་ཨ་ནི་མགྲོན་ཁང་བར་དུ་ལ་ཡ་ཨ་ཆིབས་དྲུག་པོར་འདུག་ཆིབས་བསྒྱུར་གནང་ཡ་རེད་དེ་འདྲ་སོང་ཙང་ང་རང་ཚོ་སྐུ་སྲུང་ང་རང་ཚོ་བོད་མིའི་གི་ངོས་ནས་མི་ཉིས་བརྒྱ་བདུན་ཅུ་ཐམ་པ་བྱས་ཨ་འདིའི་བོད་རིགས་ང་རང་ཚོ་ཧི་མ་ལ་ཡ་རིགས་རྒྱུད་ཨ་ནི་ས་གནས་གི་པུ་ལིས་ཁྱོན་བསྡོམས་མི་གཅིག་སྟོང

གསུང་ཆོས་གྲུབ་མཚམས་འབྲས་ལྗོངས་མངའ་སྡེ་གཞུང་དང་འབྲས་ལྗོངས་བོད་རིགས་ཐུན་མོང་ནས་གོང་ས་མཆོག་ལ་བརྟན་བཞུགས་བསྟར་འབུལ་ཞུ་རྒྱུ་སོགས་ཀྱི་མཛད་འཆར་ཡོད་པ་འགྲེལ་བརྗོད་གནང་གདའ། ཨ་ནི་ཏ་རིག་བཅུ་གཉིས་ཉིན་མོ་ལ་ལག་ལེན་སོ་བདུན་མ་དང་ཨ་ནེ་མངའ་སྡེ་གཞུང་གི་བརྟན་བཞུགས་བསྟར་འབུལ། འདི་མཉམ་དུ་ང་རང་ཚོ་བོད་རིགས་འབྲས་ལྗོངས་བོད་ལ་བཞུགས་པའི་བོད་རིགས་ཐུན་མོང་ནས་གཙོ་བོ་ཚོགས་པ་དྲུག་རེད་ས་གནས་འཐུས་ཚོགས་རེད་ཨ་ནེ་ས་གནས་འགོ་འཛིན་ཚང་མའི་འགན་ཁུར་མཉམ་རུབ་བ་ལ་ང་ཚོས་ཀྱི་ངོས་ནས་ཀྱི་བརྟན་བཞུགས་ཅིག་བསྡུ་གོ་སྒྲིག་ཞུས་ཡོད་རེད་འདི་ཡས་ཞལ་བཞེས་བསྡུ་ཟིན་ནས་ཐོབ་བྱས།

ད་ལོ་སྒང་ཏོག་ཁུལ་གྱི་བོད་མི་ཚོས་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་ལ་ནོ་སྦེལ་ཞི་བདེའི་གཟེངས་རྟགས་འབུལ་བཞེས་མཛད་ནས་ལོ་སུམ་ཅུ་སོ་བཞི་འཁོར་བའི་དུས་ཆེན་མཛད་སྒོ་དེ་ཚེས་བཅུ་གཉིས་ཉིན་སྲུང་བརྩི་ཞུ་འཆར་ཡོད་པ་དང་དེ་ཡང་གཙོ་བོ་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ས་གནས་སུ་བཞུགས་ཞག་མཛད་པའི་རིང་དུ་འདི་ལྟ་བུའི་དུས་ཆེན་སྲུང་བརྩི་ཞུ་ཐུབ་པ་ནི་སྐལ་པ་བཟང་པོ་ཞིག་རེད་ཅེས་ཁོང་ནས་གསུངས་གདའ། ཕྱི་ཚེས་བཅུ་བཞི་ཉིན་སྤྱི་ནོར་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་རྒྱ་གར་གྱི་ནུབ་བྷེང་གལ་མངའ་སྡེའི་ས་ལུ་གོ་རེ་ནང་ཡོད་པའི་དཔལ་ལྡན་སྲད་རྒྱུད་གྲྭ་ཚང་ནས་ཇི་ལྟར་གསོལ་འདེབས་ཞུས་དོན་ལྟར་བྱང་སེམས་འབོགས་ཆོག་གི་ཐོག་ནས་ཆོས་འབྲེལ་སྩོལ་གནང་མཛད་རྒྱུ་བཅས་ཀྱི་མཛད་འཆར་ཡོད་པ་རེད་གདའ། དེ་བཞིན་ད་རེས་གཟའ་སྤེན་པ་སྟེ་སྤྱི་ཟླ་བཅུ་གཉིས་པའི་ཚེས་དགུའི་ཉིན། Swiss Bülach ཚོགས་ཁང་ཆེན་མོའི་ནང Swiss དང Liechtenstein བོད་རིགས་ཚོགས་པའི་གོ་སྒྲིག་འོག་མི་གྲངས་ཉིས་སྟོང་ཙམ་ལྷན་འཛོམས་ཐོག་ཚང་མ་བཞུགས་གྲལ་ལ་འཁོད་མཚམས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གི་སྐུ་པར་མཐོང་གྲོལ་རིན་པོ་ཆེ་སྤྱན་འདྲེན་གྱིས་བཞུགས་ཁྲིའི་སྟེང་འཁོད་མཚམས་སུ Swiss དང Liechtenstein བོད་རིགས་ཟློས་གར་ཚོགས་པས་ཞི་བའི་གཟེངས་རྟགས་ཀྱི་བསྟོད་གླུ་ཕུལ་བ་དང། དེ་ནས་རྟེན་འབྲེལ་གྱི་གྲོ་མ་འབྲས་སིལ་ཕུལ་བའི་རྗེས་སུ། སྐུ་མགྲོན་གཙོ་བོ་རི་ཀོན་ཆོས་འཁོར་དགོན་གྱི་མཁན་པོ་གསར་པ་བསྟན་འཛིན་བྱང་ཆུབ་ལགས་ནས་གོང་ས་རྒྱལ་བ་རིན་པོ་ཆེ་མཆོག་གིས་ཞི་བའི་གཟེངས་རྟགས་བཞེས་ནས་མི་ལོ་སུམ་ཅུ་སོ་བཞི་འཁོར་བའི་འཚམས་འདྲི་དང་བཅས་གཏམ་བཤད་གནང་གདའ།
བོད་ཕྱི་ནང་གཉིས་ལ་བཞུགས་པའི་བོད་རིགས་སྤུན་ཟླ་ཚོ་གིས་ཨ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་ད་ལྟ་བར་དུ་སྐུ་ལས་དཔག་ཏུ་མེད་པ་བསྐྱོན་ནས་ང་ཚོ་གི་བོད་ཀྱི་རྩ་དོན་རེད་ཨ་ནི་ནང་པ་སངས་རྒྱས་ཀྱི་ཆོས་རེད་དེ་འདྲའི་སྐོར་གྱི་ཐོག་ལ་མཛད་པ་འཕྲིན་ལས་བསམ་གྱིས་མི་ཁྱབ་པ་སྐྱོང་བཞག་རྒྱུ་དེ་ལ་ཧ་གོ་བའི་ཐོག་ནས་སོ་སོ་རང་ཉིད་ཀྱིས་དེའི་གི་ཡང་ཞབས་འདེགས་སྒྲུབ་ཏེ་མ་ཐུབ་ན་ཞབས་ལ་མ་མ་བརྟེན་པ་ཞིག་བྱེད་རོགས་བྱས་ཐུགས་རྗེ་ཆེ་ཟེར་ཏེ་འབོད་སྐུལ་ཞུ་དེང་སང་གི་གནས་ཚུལ་དང་མཐུན་པའི་སྒོ་ནས། དེ་བཞིན་ཡོ་རོབ་སྤྱི་འཐུས་སྐུ་ཞབས་ཐུབ་བསྟན་དབང་ཆེན་ལགས་དང་ཡོ་རོབ་སྤྱི་འཐུས་ཐུབ་བསྟན་རྒྱ་མཚོ་ལགས་བཅས་ནས་གོང་ས་མཆོག་གི་མཛད་འཕྲིན་དང་བཀའ་དྲིན་རྗེས་དྲན་ཞུ་དགོས་པའི་འབོད་སྐུལ་ཞུས་གདའ། ཡང་ཨ་རིའི་གྲོང་ཁྱེར་ནེའུ་ཡོག་ཏུ་ཡོད་པའི་བོད་རིགས་སྤྱི་མཐུན་ཚོགས་པའི་ཕུན་ཚོགས་སྡེ་བཞིའི་ཚོགས་ཁང་དུ། ད་རེས་སྤྱི་ཟླ་བཅུ་གཉིས་པའི་ཚེས་དགུ་གཟའ་སྤེན་པའི་ཉིན

འཚམས་འདྲི་ཞུས་པ་དང་འབྲེལ་ནས་ནོ་སྦེལ་ཞི་བདེའི་དུས་དྲན་དང་འབྲེལ་བའི་གསུང་བཤད་གནང་བའི་ནང། དུས་དྲན་གྱི་མཛད་སྒོ་འདི་དང་སྟབས་བསྟུན་ནས་བོད་རིགས་སྤྱི་མཐུན་ཚོགས་པའི་ཚོགས་ཁང་གི་ཆེད་དུ་ཞལ་འདེབས་འབུལ་མི་རྣམས་ལ་ཐུགས་རྗེ་ཆེ་ཞེས་ཁ་བཏགས་འབུལ་ལམ་ཞུས་པ་དང་མཇུག་ཏུ་བོད་རིགས་སྤྱི་མཐུན་ཚོགས་པའི་ཁྱབ་ཁོངས་འོག་ལ་ཡོད་པའི། བློ་གསལ་སྐྱེད་ཚལ་གྱི་སློབ་ཕྲུག་ཚོ་དང་དེ་བཞིན། མདའ་ནང་སློབ་གྲྭའི་སློབ་མ་གཙོ་བོར་གྱུར་པའི་ཟློས་གར་ཟུར་པ་སོགས་བཅས་ཞི་བདེའི་གཟེངས་རྟགས་འབུལ་བཞེས་ཀྱི་ཉིན་མོ་ལ་ཞབས་གཞས་འཁྲབ་སྟོན་སོགས་གནང་གདའ། རྣམ་པ་ཚོས་ད་ལྟ་གསན་བཞིན་ལེ་དེ་ནི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་ཁག་རེད། ད་ནི་བདུན་རེའི་གསར་འགྱུར་ཕྱོགས་བསྡུས་ཀྱི་ལེ་ཚན་དེ་ཨ་སྒྲོལ་གྱིས

ད་ཅིག་ལག་ཁྱེར་མཐོ་ཤོས་ཚད་མཐོ་ཤོས་དེ་ད་འབུམ་རམས་པ་ཆགས་བསྡད་རེད་ད་འདི་ཕུལ་ཐུབ་ཡས་ཀྱི་ཉིན་མོ་ཅིག་ཆགས་འདུག་ད་ད་རིང་དམིགས་བསལ་ང་ཚོ་ཡ་ཨ་ནི་རྒྱལ་བ་རིན་པོ་ཆེ་ལ་མཇལ་ཁ་ཅིག་ཐོབ་སོང་ད་སྐལ་བ་བཟང་པོ་བྱུང་ཟེར་བ་ཨ་ནི་རྒྱལ་བ་རིན་པོ་ཆེ་ལགས་ཀྱིས་ད་གཙོ་བོ་དེ་ཁོ་རང་རྣམས་ཀྱིས་ཨ་ནི་འབུམ་རམས་པ་རྣམ་པ་ཚོ་གི་ད་དཔྱད་རྩོམ་རེ་རེ་བཞིན་གཟིགས་གནང་སོང་ཨ་ནི་ཆ་ཚང་ལ
མཉེས་པོ་ཞིག་གནང་སོང། ཡང་དགེ་བཤེས་བློ་བཟང་དངོས་གྲུབ་ལགས་ནས་འགྲེལ་བརྗོད་གནང་བའི་གི་ནང། ལགས་རེད། ངས་བརྗོད་གཞི་འདི་ཡི་གཞུང་ལུགས་དང་ལག་ལེན་ཟུང་འབྲེལ་གྱི་ཐོག་ནས་ཨ་ནི་ང་རང་ཚོ་བྱ་ཚིག་གྲུབ་ཚུལ་ལ་དཔྱད་པ་གསལ་དེ་རེད། དོན་དག་རྡོག་རྡོག་འདྲ་བོ་འདི་བརྡ་སྤྲོད་གཞུང་ལུགས་དང་འབྲེལ་བ་ཡོད་རྒྱུའི་ཆ་དེ་རེད་ང་རང་ཚོ་བོད་པས། དེ་ཡིན་དུས་ད། ད་གིན་གོང་ས་མཆོག་ལ་སྤྱན་འབུལ་ཞུས་ཡོང་དུས་ཨ་ནི་གོང་ས་མཆོག་དེ་གཟིགས་སོང་རེད་བ་ལགས་གཟིགས་ནས་ཨ་ནི་འགྲིག་ཨ་འགྲིག་ཨ་ཟེར་གསུངས་སོང་ང་རང་འདོད་པ་ཚིམ་པོ་འདྲ་ཅིག་ད་ཅིག་བྱུང་སོང་རེད་བ་ལགས་ད་འདི་གི་མ་འོངས་པ་ལ་ད་ཅིག་ང་རང་ཚོ་བོད་པས། རིག་གཞུང་ལ་དུང་བ་ཡོད་ཀྱི་རེད་དེ་ནང་བཞིན་གྱི་ད་མ་འོངས་པའི་ང་རང་ཚོ་གཞོན་སྐྱེས་རེད་དེ་ཚོ་ལ་ཅིག་ཡང་ང་རང་དེ་གི་དཔྱད་རྩོམ་འདི་བརྒྱུད་ནས་ཕན་ཐོགས་ཡོང་གི་རེད་བསམ་པ་ཙམ་འདྲ་ཞིག་ཡོད་ལགས། དེ་བཞིན་ས་རཱ་མཐོ་སློབ་ཀྱི་ལོ་རྒྱུས་སློབ་དཔོན་བསོད་ནམས་རྒྱལ་མཚན་ལགས་ཀྱིས། ཐུགས་མཉེས་པོ་ཞིག་བྱུང་ཤག་སོ་སོ་རང་ཉིད་ནའང་འདི་འདྲའི་གནས་ཁ་རེད་སློབ་གཉེར་གཅིག་གི་སྒང་ནས་མཇལ་ཁ་བྱས་དེ་དང་པོ་ཡིན་པ་སོང་ཙང་བུ་དེ་དགའ་བོ་ཞིག་བྱུང་ཧ་ལམ་གནས་ཁ་རེད་འདི་འདྲའི་གོ་སྐབས་ཆ་མཚོན་པ་ཡིན་ན་བོད་ནང་དང།

དེ་ལ་དགེ་རྒན་ཡར་རྒྱས་གཏོང་དགོས་ན་གནས་རིམ་མང་པོ་ཞིག་གི་ཐོག་ནས་ཆ་རྐྱེན་དགོས་ཀྱི་ཡོད་པ་དང་ཞིབ་འཇུག་གི་རྒྱབ་ལྗོངས་དགོས་ཀྱི་ཡོད་པ་དང་ལག་བསྟར་གྱི་ཉམས་མྱོང་དགོས་ཀྱི་ཡོད་པ་དང་འདི་ཚོ་ཚང་མ་དེང་རབས་ཀྱི་མཐོ་རིམ་སློབ་གྲྭ་ཅིག་ལ་དེའི་གི་སློབ་དཔོན་གྱི་གནས་བབ་འདྲ་བོ་ཅིག་ཁེལ་དགོས་ཀྱི་ཡོད་པ་ཡིན་ན་ཁོ་མེད་ཐབས་མེད་པའི་སྤྱི་ཚོགས་དང་སྒྲིག་འཛུགས་དང་སློབ་གྲྭ་དང་མི་སྒེར་ཚང་མ་ལ་མེད་ཐབས་མེད་པའི་ཆ་རྐྱེན་ཅིག་ཆགས་ཀྱི་ཡོད་རེད།

བོད་མི་སྐུ་ཚབ་དང་ལྷན་དུ་གྲོས་མོལ་སླར་གསོ་བྱ་རྒྱུ་ལ་འབྲེལ་མོལ་བྱ་དགོས་པ་དང་དེ་བཞིན་སུའི་ཏན་གཞུང་ནས་ཡོ་རོབ་མཐུན་ཚོགས་དང་མཉམ་ལས་ཀྱིས་ཡོ་རོབ་མཐུན་ཚོགས་ཀྱི་བོད་དོན་དམིགས་བསལ་འབྲེལ་མཐུད་པ་བསྐོ་བཞག་གནང་ཕྱོགས་བཅས་འཁོད་ཡོད་པ་རེད་འདུག་ཡང་དེའི་ཚེས་བཞི་ནས་བདུན་གྱི་བར་ཐའེ་ཝན་གྱི་ནང་ལ་རྟེན་གཞི་བྱས་པའི་ཉམས་ཞིབ་ལྟེ་གནས་ཁང་གིས།

ཉན་རྒྱབ་ཏུ་བཅོམ་མོ། དྲིལ་བུ་རིགས་ངན་གདུག་པ་བཀྲ་ཤིས་བག་གྲོས། ས་ཆ་དེ་ནི་ས་བབ་མཐོ་ཞིང་རྐང་པ་འདྲེད་བརྡར་ཤོར་སླ་བའི་དཀའ་ངལ་འཕྲད་ཡོད་པ་དང། ཉན་རྒྱབ་རྩེ་ཡོལ་གྱི་ས་གནས་སུ་འབྱོར་སྐབས་སྣུམ་འཁོར་གསུམ་ཉེན་ཁའི་གནས་སུ་ལྷུང་ཡོད་པ་མ་ཚད་སྣུམ་འཁོར་གཅིག་ཕྱེད་ཀ་གངས་ཀྱི་འོག་ཏུ་ཤོར་ཟིན་པའི་གནས་སྟངས་དང

དེ་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་ཧོར་གཙང་འཇིགས་མེད་ལགས་ཀྱིས་སྔོན་མའི་མཚམས་ནས་མུ་མཐུད་དེ་སྙན་སྒྲོན་ཞུས་པ་གསན་རོགས། མཛའ་བརྩེ་ལྡན་པའི་ཉན་མཁན་གྲོགས་པོ་རྣམ་པ། འདི་ནི་གོང་ས་སྐྱབས་མགོན་ཆེན་པོ་མཆོག་གི་བཀའ་སློབ་ལམ་སྟོན་ཟེར་བའི་ལེ་ཚན་དེ་ཡིན་ལ། དེ་རིང་གི་ལེ་ཚན་འདིའི་ནང། བོད་ཀྱི་བླ་ན་མེད་པའི་དབུ་ཁྲིད་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས། སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་ལྔ་ལོའི་ཟླ་བ་གསུམ་པའི་ཚེས་བདུན་ཉིན། རྡ་རམ་ས་ལ་ཐེག་ཆེན་ཆོས་གླིང་གཙུག་ལག་ཁང་དུ། ཆོ་འཕྲུལ་སྨོན་ལམ་གྱི་གསུང་ཆོས་བཀའ་དྲིན་བསྩལ་འདུག་པའི་ཚན་པ་ལྔ་པ་ཞིག་གི་དགོངས་དོན་མཚམས་སྦྱོར་ཞུ་རྒྱུ་ཡིན། སྐྱབས་འགྲོ་བཞི་སྐོར་གྱི་ཚིགས་སུ་བཅད་པའི་རྐང་པ་གཉིས་པའི་བསྟན་དོན་དེ་ནི། སུ་ཞིག་དཀོན་མཆོག་གསུམ་ལ་སྐྱབས་སུ་འགྲོ་བཞིན་ཡོད་པ་གང་ཞིག་ལ། ད་ལྟ་ནས་བརྩིས་བའི་ལོ་ཟླ་ཞག་དུས་ནམ་ཞིག་གི་བར་དུ་སྐྱབས་སུ་འགྲོ་དགོས་སམ་ཞེས་པའི་དོགས་པ་ཁོང་ལོངས་ལ་ལན་དུ་འདོན་པའི་ཚུལ་གྱིས། ཇི་སྲིད་བླ་ན་མེད་པ་ཡང་དག་པར་རྫོགས་པའི་བྱང་ཆུབ་ཀྱི་ས་ལ་མ་རེག་གི་བར་དུ་ཐང་ལྷོད་མེད་པར་སྐྱབས་སུ་འགྲོ་དགོས་པར་བསྟན་པ་དེ་ཡིན་ལ། འདིའི་སྐབས་ཀྱི་བྱང་ཆུབ་ཅེས་པའི་དོན་ནི་བྱང་ཞིང་གོམས་པར་གྱུར་པའམ་རྣམ་པར་དག་པའི་དོན་ཡིན་ཞིང། ཆུབ་ཅེས་པ་ནི་འུབས་སུ་ཆུད་པ་སྟེ། ཕྱོགས་ཡོངས་ནས་ཚུར་བསྡུས་པའི་ཚུལ་གྱིས་ཉམས་འོག་ཏུ་ཚུད་པའི་དོན་ཏེ། ལྷག་ལུས་མེད་པར་རྟོགས་པར་གྱུར་པའམ་མ་རྟོགས་པ་དང་ལོག་པར་རྟོག་པ་སོགས་ཀྱི་ཉེས་སྐྱོན་དང་བྲལ་བའི་མངོན་པར་རྟོགས་པ་ཞེས་པའི་དོན་ཡིན་པ་བཅས་མདོར་ན། བྱང་ཆུབ་ཅེས་པའི་གོ་དོན་ཡང་ཉོན་མོངས་པ་དང་ཤེས་བྱའི་སྒྲིབ་པའི་དྲི་མ་རྣམས་ཡོངས་སུ་བྱང་ཞིང་དག་པར་བྱེད་པའི་སྟོབས་ཀྱིས་ཇི་ལྟ་བ་དང། ཇི་སྙེད་པས་བསྡུས་པའི་ཤེས་བྱ་ཐམས་ཅད་ཀྱི་དེ་ཁོ་ན་ཉིད་ཇི་ལྟ་བ་བཞིན་ཐུགས་ལ་ཆུད་པར་བྱེད་པའི་དོན་ཡིན་སྟབས། ཉོན་མོངས་པ་དང་ཤེས་བྱའི་སྒྲིབ་པའི་དྲི་མ་རྣམས་བསངས་ནས་སངས་པར་བྱེད་པ་དང། ཇི་ལྟ་ཇི་སྙེད་པས་བསྡུས་པའི་ཤེས་བྱ་ཐམས་ཅད་ལ་བློ་རྒྱས་པའི་སངས་རྒྱས་ཀྱི་བརྡ་སྦྱར་བའི་གོ་དོན་དང་གཉིས་སུ་མ་མཆིས་པ་ཞིག་ཡིན། དེ་ཡང་མགོན་པོ་མཆོག་གིས་གོང་གི་ཚིགས་སུ་བཅད་པ་དེའི་བསྟན་དོན་ནི་སྐྱབས་འགྲོ་ཡིན་ཞིང། སྐྱབས་འགྲོ་ཞེས་པ་ནི་ནང་པ་སངས་རྒྱས་པའི་ཆོས་ལུགས་པ་ཡིན་མིན་གྱི་འཇོག་བྱེད་གཙོ་བོ་དེ་ཡིན་པས། སུ་ཞིག་གི་རྒྱུད་ན་སྐྱབས་གནས་དཀོན་མཆོག་གསུམ་ལ་སྙིང་ཐག་པ་ནས་སྐྱབས་སུ་འགྲོ་ཞིང། འཇིག་རྟེན་པའི་ལྷ་གཞན་ལ་སྐྱབས་སུ་མི་འགྲོ་བ་དེ་ནི་ནང་པ་སངས་རྒྱས་པའི་མཚན་ཉིད་དུ་འཇོག་གི་ཡོད་ཅིང། དེ་ནི་ཐབས་ཀྱི་ཆ་ནས་བཞག་པས་ནང་པ་སངས་རྒྱས་པའི་འཇོག་བྱེད་གཙོ་བོ་དེ་ཡིན་ལ། ལྟ་བའི་ཆ་ནས་ནང་པ་སངས་རྒྱས་པར་འཇོག་བྱེད་གཙོ་བོ་དེ་ནི། འདུས་བྱས་ཐམས་ཅད་མི་རྟག་པ་དང་ཟག་བཅས་ཐམས་ཅད་སྡུག་བསྔལ་བ། ཆོས་ཐམས་ཅད་ལ་བདག་མེད་པ། མྱ་ངན་ལས་འདས་པ་ཞི་བ་སྟེ། ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞི། ཁས་ལེན་བྱས་མིན་གྱི་རྗེས་སུ་འགྲོ་ལྡོག་བྱེད་ཀྱི་ཡོད་པ་བཅས། ལྟ་སྤྱོད་གཉིས་ཀྱི་སྒོ་ནས་ནང་པ་སངས་རྒྱས་པའི་གཞན་འཇིག་རྣལ་མ་ཞིག་ཇི་ལྟར་འབྱུང་བའི་ཚུལ་གསལ་བར་བསྟན་པ་ལ་བརྟེན་ནས་ཐར་པ་དོན་གཉེར་གྱི་ལམ་བུ་བསྟན་པ་དེ་ནི་སྐབས་འདིའི་ལམ་སྟོན་གཙོ་བོ་དེ་ཡིན། སྐྱོན་སེལ་བར་བྱེད་མཁན་སྐྱོན་དག་པར་བྱེད་མཁན་གྱི་བློ་ཡི་ཡོན་ཏན་དེ་ལ་བརྟེན་ནས་ཆོས་ཟེར་དགོས་པ་རེད། འོ་དེ་རང་རང་སོ་སོའི་རྒྱུད་ལ་སྐྱེས་ཡོང་དུས་ཙ་ནས་རང་ཉིད་སྐྱོན་གང་ཡང་རུང་བ་ཅིག་ལས་བྲལ་ཡོང་གི་ཡོད་རེད། སྐྱོན་གང་ཡང་རུང་བ་ཞིག་ལས་ཐར་ཡོང་གི་ཡོད་རེད། སྐྱོན་གང་ཡང་རུང་བ་ཞིག་ལས་སྐྱོབ་ཡོང་གི་ཡོད་རེད། ཨོ་དེ་འདྲ་ཡིན་དུས་ཙ་ནས། ཨོ། ཁྱོད། གང་ཟག་དག་ཆོས་སམ་གང་དག་ཞིག་བློ་ཡིས་ཡར་སྐྱབས་སུ་འགྲོ་ཡ་དེ། ཨེ་ནི། དུས་ཇི་འདྲ་ཞིག་གི་བར་ལ་ཡར་སྐྱབས་སུ་འགྲོ་གི་རེད་ཟེར་ལབ་ན། བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི་ཟེར་ནི།

འོ་དེ་ཆུབ་ཟེར་རོ། དང། འོ་ག་ད་ཅིག་བློས་ཁྱབ་ཐུབ་པའི་དོན་ཡིན་པ་རེད། འོ་དེ་འདྲ་ཡིན་དུས་ཙ་ནས། བྱང་ཆུབ། དེ་འདྲ་འདྲ་བའི་ད་བྱང་ཆུབ་དེ་ནི་མ་ཐོབ་ཀྱི་བར་ལ། སྐྱབས་སུ་མཆི་གི་ཡིན་ཞེས་པ་རེད། སངས་རྒྱས་ཆོས་དང་ཚོགས་ཀྱི་མཆོག་རྣམས་ལ་བྱང་ཆུབ་བར་དུ་བདག་ནི་སྐྱབས་སུ་མཆི། འོ་དེ་གི་སྐྱབས་འགྲོ་ཟེར་མཁན་དེ་བཤད་ནས། སྐྱབས་འགྲོ་ཟེར་ལབ་དུས་ནང་པ་སངས་རྒྱས་པའི་ཆོས་དང། འགོ་དང་པོ་དེ་སྐྱབས་འགྲོ་ནས་འགོ་ཚུགས་ཡོང་གི་ཡོད་རེད་སྐྱབས་འགྲོ་རྒྱུད་ལ་ཡོད་ན། དེ་ནི་ནང་པའི་གྲལ་ལ་ཚུད་པ་རེད་སྐྱབས་འགྲོ་རྒྱུད་ལ་མེད་ན་ནང་པའི་གྲལ་ལ་ཚུད་གི་ཡོག་མ་རེད། འོ་དེ་འདྲ་ཡིན་དུས་ཕྱི་ནང་གི་ཁྱད་པར་དང། ལྟ་བའི་ཆ་ནས་ནི་འབྱེད་ཡག་དང། ནོར་ད་ག་ནོར་གྱི་ཐབས་ཀྱི་ཆ་ནས་འབྱེད་ཡག་བྱས་ནས་གསུངས་པས་ད་ཐབས་ཀྱི་ཆ་ནས་འབྱེད་ཡག་དེ་སྐྱབས་འགྲོ་ཡོད་མེད་ཀྱི་ཐོག་ནས་བཤད་གི་ཡོག་རེད། ལྟ་བའི་ཆ་ནས་ལྟ་བ་བཀར་བཏགས་ཀྱི་ཕྱག་རྒྱ་བཞི་ཁས་བླངས་མ་བླངས་ཀྱི་སྟེང་ནས་བཤད་གི་ཡོག་རེད། རེད་བ། དེ་འདྲ་ཡིན་དུས་ཙ་ནས་ད་ནང་པ་སངས་རྒྱས་པར་རང་ཉིད་ནང་པ་སངས་རྒྱས་པའི་གྲལ་ལ་ཡིན་དང་མིན་དེ། སེམས་ཀྱི་གཏིང་ནས་ད་སངས་རྒྱས་ཆོས་དགེ་འདུན་གསུམ་པོ་དེ་ལ་ཡང་དངོས་གནས་དྲང་གནས་ཀྱི་བས་དང་སོ་སོའི་ཡིད་ཆེས་རྙེད་པའི་དད་པ་ཞིག་སྐྱེས་ཡོང་གི་འདུག་ན། དེ་འདྲའི་དེ་ནང་པ་ཆགས་པ་རེད། འོ་ཁ་ནས་དེ་འདྲ་ཆགས་པོ་ག་རེ་བཤད་ཀྱི་ཡོད་ནའི་མེད་ནའི་གང་ལྟར་སེམས་ཀྱི་གཏིང་ནས་སངས་རྒྱས་ཆོས་དགེ་འདུན་ལ་ཡང་ཅིག་ཡིད་ཆེས་པའི་དད་པ་ཞིག་མི་འདུག་ན། འོ་ཨེ་ནི་ནང་པའི་གྲལ་ལ་ཚུད་ཡོད་མ་རེད། ཅེས་སོང་བ། དེ་འདྲ་ཡིན་དུས་ད་ནི་ཕྱི་ནང་གི་ཁྱད་པར་སྐྱབས་འགྲོས་འབྱེད་པ་ཡིན་གསུངས་པ་རེད། ད་དེ་ནང་པ་སངས་རྒྱས་པའི་ཆོས་སྤྱིའི་རྣམ་པའི་སྒོ་རུ་སྒོ་དང་པོ་རུ་བའི་གཞི་མ་རུ་སྐྱབས་འགྲོ་ཟེར་ཡག་དེ་བཤད་པ་རེད། སྤྱིར་བཏང་ད་སྐྱབས་འགྲོ་ལ་ཡང་དམ་པའི་ཐེག་པ་ཆེ་ཆུང་དང་དེ་འདྲའི་གི་ད་གང་ལྟར་ཁྱད་པར་མང་པོ་ཡོད་པ་རེད། གཞན་ཡང་པའི་ཕྱི་ཡི་སྐྱབས་འགྲོ་ནང་གི་སྐྱབས་འགྲོ་གསང་བའི་སྐྱབས་འགྲོ། འོ་དེ་འདྲའི་གི་གཅིག་རྒྱུ་སྐྱབས་འབྲས་སྐྱབས་བསལ་རུ་དེ་འདྲ་རམ་རེ་མང་པོ་ཞེ་པོ་ཞིག་གསུངས་ཡོང་གི་འདུག་བ། འོ་རེད་དེ་ད་གང་ལྟར་འདྲ་སྤྱིར་བཏང་འདྲ་ཞེས་པ་ན་གཞན་གྱི་སངས་རྒྱས་ཆོས་དགེ་འདུན་ལ་སྐྱབས་སུ་འགྲོ་བ་འོ་དེ་འདྲའི་གི་ད་སྐྱབས་འགྲོ་རྣམ་པར་དག་པ་ཞིག་ད་རྣམ་པར་དག་པ་ཟེར་ནས་མི་འདུག་གང་ལྟར་སྐྱབས་འགྲོ་དེ་འདྲ་ཞིག་ཡོད་པ་ཡིན་ན་ཨེ་ནི་ནང་པའི་གྲལ་ལ་ཚུད་ཀྱི་ཡོད་རེད། སླར་ཡང་གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་མི་སུ་ཞིག་གིས་རང་གི་རྒྱུད་ན་སྐྱབས་འགྲོ་ཡོད་མེད་དང་རང་ཉིད་ནང་པ་སངས་རྒྱས་པའི་ཆོས་སྒོར་ཚུད་ཡོད་མེད་ལ་བརྟག་པར་འདོད་པ་ཡིན་ན། ནང་པའི་གཞུང་ལུགས་ཁག་ཏུ། ཐེག་པ་ཆེན་པོའི་སྐྱབས་འགྲོ་དང་ཐེག་དམན་གྱི་སྐྱབས་འགྲོ། དེ་བཞིན་དུ། རྒྱུ་སྐྱབས་དང་འབྲས་སྐྱབས། ཕྱི་ནང་གསང་གསུམ་གྱི་སྐྱབས་འགྲོ་ལ་སོགས་པ། དབྱེ་ཚུལ་རྒྱ་ཆེ་ཆུང་སྣ་ཚོགས་པ་ཞིག་གསུང་བར་མཛད་ཡོད་ན་ཡང། དེ་དག་ཐམས་ཅད་ཀྱི་སྙིང་པོ་ཚུར་བསྡུས་ཏེ། ཆེས་རྨང་གཞིར་གྱུར་པའི་ཚད་གཞི་ཞིག་ལ་མཐར་ཐུག་དེ་ནི། སུ་ཞིག་གི་སེམས་ཁོང་ན་སངས་རྒྱས་དང་ཆོས་དགེ་འདུན་བཅས་དཀོན་མཆོག་གསུམ་ལ་སྙིང་ཐག་པ་ནས་ཡིད་ཆེས་དང་དད་པ་ཡོད་པ་ཡིན་ན། དེའི་རྒྱུད་ན་སྐྱབས་འགྲོ་ཡོད་ཅིང་དེ་ཉིད་ནང་པའི་གྲལ་དུ་ཚུད་ནས་ཡོད་པ་དེ་ཡིན་ལ། སྤྱིར་བཏང་གི་མི་དཀྱུས་མ་ཙམ་ཞིག་མིན་པར། མཁན་བླ་དགེ་བཤེས་སྤྲུལ་སྐུ་སོགས་ཆོས་ཀྱི་མཚན་བསྟོད་ཆེན་པོ་བསྣམས་ནས་ཕེབས་མཁན་སུ་ཞིག་ཡིན་རུང་དོན་དངོས་སོ་རང་གི་སེམས་རྒྱུད་ན་སྐྱབས་གནས་དཀོན་མཆོག་གསུམ་ལ་སྙིང་ཐག་པ་ནས་ཡིད་ཆེས་དང་དད་པ་མེད་པ་ཡིན་ན། དེ་ཉིད་ནང་པའི་ཆོས་སྒོར་ཚུད་མེད་པ་སྟེ། སྔོན་གྱི་བཀའ་གདམས་པའི་སྐྱེས་མཆོག་དག་གི་གསུང་རྒྱུན་ལ། གནས་བརྟན་ཤར་མ་འཁོར་གྱི་ནང་དུ། རྒྱུད་ལ་སྐྱབས་འགྲོ་མེད་མཁན་ཡོད་པར་གསུང་དགོས་པའི་རྒྱུ་མཚན་ཀྱང་དེ་ལ་ཐུག་གི་ཡོད་པ་དེ་ཡིན། དེ་ཡང་མགོན་པོ་མཆོག་གིས། སུ་ཞིག་གིས་སྐྱབས་གནས་དཀོན་མཆོག་རྣམ་པ་གསུམ། བསླུ་བ་མེད་པའི་སྐྱབས་གནས་སུ་བཟུང་ནས། དད་གུས་བཅོས་མ་མ་ཡིན་པ་སྐྱེ་བཞིན་ཡོད་ན་ཡང། སྐྱབས་སུ་འགྲོ་མཁན་རེ་རེའི་སྦྱངས་ཡོན་དང་ཉམས་མྱོང། བློ་རྒྱ་ཆེ་ཆུང་སོགས་ཀྱི་དབང་གིས་དད་པ་བྱེད་ཚུལ་མི་འདྲ་བ་དུ་མ་ཞིག་ཡོང་གི་ཡོད་པ་སྟེ། དཔེར་ན་རྒྱལ་བའི་གསུང་རབ་དགོངས་འགྲེལ་དང་བཅས་པ་ལ་སྦྱངས་ཡོན་ཁྱད་དུ་ཐོན་པ་ཡོད་མཁན་ཞིག་གིས། མཆོག་གསུམ་གྱི་ཡོན་ཏན་བསམ་གྱིས་མི་ཁྱབ་པ་དེ་དག་མཐོང་བའི་སྒོ་ནས་དད་གུས་རྩེ་གཅིག་པ་སྐྱེ་བ་དང། ཡང་དཀོན་མཆོག་གསུམ་གྱི་ཁྱད་ཆོས་དང། ཡོན་ཏན་དམིགས་བསལ་བ་གང་ཡང་མ་མཐོང་བཞིན་དུ། དེ་དག་ལ་དད་གུས་རྩེ་གཅིག་པ་མཛད་མཁན་གྱི་དད་པ་བྱེད་ཚུལ་གཅིག་སྟེ། ཕྱི་མ་འདི་ལ་སྔོན་གྱི་ནང་པའི་མཁས་པ་ཚོས་བླུན་པོའི་དད་པ་ཟེར་ནས་དམའ་འབེབས་ཀྱང་བྱེད་ཀྱི་ཡོད་མོད་ཀྱི། མཚམས་ལན་རེར་རིག་གནས་སྣ་མང་ལ་སྦྱངས་ནས་ཤེས་རྒྱ་ཆེན་པོ་ཡོད་མཁན་དག་གི་སེམས་དོགས་པ་དང་རྣམ་རྟོག་མང་པོའི་དབང་དུ་སོང་ནས་བློ་གདེང་གཅིག་ཏུ་འཁེལ་མི་ཐུབ་པའི་དཀའ་ངལ་ཡོང་གི་ཡོད་སྟབས། ཡང་ན་བླུན་པོ་དད་པ་བརྟན་དེ་ལ་སྦྱོར་བའི་དངོས་གྲུབ་ཉེ་ཞེས་གསུང་བར་མཛད་པ་སོགས་བཤད་ཚོད་མི་ཐིག་པའི་སེམས་ཀྱི་གནས་བབ་མང་དག་ཞིག་ཡོང་གི་ཡོད་ན་ཡང། སྐྱབས་འགྲོ་རྣམ་དག་ཅིག་རྒྱུད་ལ་སྐྱེ་དགོས་ན། ཐར་པ་དང་མྱང་འདས་ཀྱི་རང་བཞིན་ཤེས་དགོས་པ་དང། དེ་ཡང་ཐར་པ་ཞེས་པ་དེ། ལས་དང་ཉོན་མོངས་ཀྱིས་བསྒྲིབས་པའི་སྒྲིབ་པ་ངེས་ཅན་ཞིག་ཟད་ནས་ཐོབ་པར་བྱ་དགོས་པ་ཡིན་སྟབས། དེ་ཟད་པ་ལ་སྟོང་ཉིད་ཀྱི་རང་བཞིན་ཤེས་དགོས་པ་བཅས་དེ་དག་ཤེས་ནས། ཐར་པའི་ཡོན་ཏན་གྱིས་ཡིད་དྲངས་ཏེ། ཐར་པ་དོན་གཉེར་གྱི་བློ་ལྷག་པ་སྐྱེད་ཚུལ་བཅས། ཆོས་འདོན་མཁན་ཞིག་ལ་ཤིན་ཏུ་གལ་གནད་ལྡན་པའི་མཛུབ་ཁྲིད་འདི་དག་ནི། ཚན་པ་འདིའི་ནང་གི་ལམ་སྟོན་ཆགས་ཀྱི་ཡོད། ད་དེ་འདྲའི་གྱི་སྐྱབས་གནས་དཀོན་མཆོག་གསུམ་ལ་རངས་པའི་བསླུ་བ་མེད་པའི་སྐྱབས་གནས་ལབ་པ་མཐོང་སྟེ་དད་པ་བྱེད་ཡ་ཟེར་མཁན་དད་པ་དེ་ལ་ཡིན་ན་ཡང་རྒྱུ་མཚན་མ་མཐོང་བའི་ཐོག་ནས་སྐྱབས་སུ་མཆིའི་བསམ་པ་གཅིག་དང་རྒྱུ་མཚན་མཐོང་སྟེ་ངེས་ཤེས་རྙེད་པའི་སྟེང་ནས་སྐྱབས་སུ་འགྲོ་ཡ་གཅིག་གི་ཡང་དྭངས་པའི་དད་པ་ལ་ཆ་བཞག་ན་རིམ་པ་མང་པོ་ཡོང་གི་ཡོད་པ་རེད། ད་རྒྱུ་མཚན་མང་པོ་བསམ་བློ་གཏོང་མི་ཤེས་མཁན་གྱི་མི་ཚོས་དད་པ་བྱེད་ལུགས་གཅིག་ཡོད་པ་རེད། སྐྱབས་འགྲོ་རྣམ་དག་ཅིག་གིས་སྐྱབས་འགྲོ་སྤུས་དག་པོ་ཞིག་ཡོང་བ་ལ་ཡང་ཨེ་ནི་རང། ཐར་པ་མྱང་འདས་དེ་ཤེས་དགོས་ཀྱི་ཡོད་རེད་ཐར་པ་མྱང་འདས་ཀྱི་དོན་དག་དེ་ད་གཅིག་ད་དཔེ་ཆའི་ནང་ནས་བཤད་ཤེས་པའི་ཚིག་ངེས་པ་ཙམ་མ་ཡིན་པའི་དོན་དག་དེ་དངོས་གནས་དྲང་གནས་ཀྱི་བློ་ལ་ཡང་ངེས་པ་རྙེད་པ་ཅིག་དགོས་ཀྱི་ཡོད་རེད་དེ་འདྲའི་ཞིག་གི་བའི་ཐར་པ་ཚད་མས་ངེས་པ་ཞིག་ཡོང་བ་ལ་ཡང་ཐར་པའི་གནས་ལུགས་ཤེས་དགོས་པ་རེད་ཐར་པ་ཟེར་ཡག་འདི་གི་རང་བཞིན་དེ་ཤེས་དགོས་པ་རེད་ཐར་པ་ཟེར་ཡག་གི་རང་བཞིན་འཇོག་ལུགས་ལ་མང་པོ་ཡོད་རེད་དེ་གང་དག་ད་གཙོ་ཆེ་ག་ཚོད་རེད་ཕི་གེ་ད་གང་དག་ཅིག་མཐར་ཐུག་གི་ད་དོན་དངོས་པོའི་གནས་ཚོད་རེད་པ་ད་ག་རེ་རེད་ལབ་ན། ཨེ་ནི། ད་དྲི་མ། ད། གང་དག་ཨེ་ནི་པའི། གཉེན་པོའི་སྟོབས་ཀྱིས་པའི་དྲི་མ་ཆོས་ཀྱི་དབྱིངས་སུ་ཟད་པས། ད་དེ་འདྲའི་གྱི། ད། ཆོས་དབྱིངས་དེ་ལ་ཡང་ཐར་པ་ཟེར་གྱི་ཡོད་པ་རེད། དེ་འདྲའི་ཡིན་དུས་ཙང་ནས། ཐར་པ་ཡག་པོ་ཞིག་ཤེས་པ་ལ་སྟོང་ཉིད་ཟེར་བ་དེ་འདྲ་ཤེས་དགོས་ཀྱི་ཡོད་པ་རེད། ཐར་པའི་རང་བཞིན་ནམ་ཐར་པའི་ངོ་བོ་དེ། ཆོས་དབྱིངས་ཞིག་ཡིན་དུས་ཙང་ནས། དེའི་ཆ་ནས་ཡིན་ན་ཡང་སྟོང་ཉིད་མ་ཤེས་ན་ཁག་པོ་ཡིན་པ་རེད། ད་ག་ནང་བཞིན་གྱི། དྲི་མ་ཆོས་ཀྱི་དབྱིངས་སུ་ཟད་ཟེར་ཡག་དེ་གཉེན་པོ་བསྟེན་ནས་ཟད་དགོས་ཀྱི་ཡོད་རེད་གཉེན་པོ་དེ་ཐབས་དང་ཤེས་རབ་གཉིས་ཀྱི་ནང་ནས་ཤེས་རབ་དེ་ཡིན་པ་རེད་ཤེས་རབ་ལ་ཡང་གནས་ལྔ་རིག་པ་ཀུན་རྫོབ་རྟོགས་པའི་ཤེས་རབ་དང་གནས་ལུགས་རྟོགས་པའི་ག་ས་གནས་ལུགས་རིག་པ་དོན་དམ་རྟོགས་པའི་ཤེས་རབ་ཟེར་ནས་ད་འདྲ་མི་འདྲ་ཡོད་པའི་ནང་ལོགས་ནས་གང་དག་རང་བའི་གནས་ལུགས་དེ་ཁོ་ན་ཉིད་ཤེས་པའི་ཤེས་རབ་དེ་ཡི་སྟེང་ནས་ཐར་པ་ཐོབ་པ་ལ་གེགས་བྱེད་མཁན་གྱི་མ་རིག་པ་དེ་རང་མ་རིག་པ་དེ་ལ་དངོས་སུ་གནོད་པའི་སྒོ་ནས་མ་རིག་པ་དེ་སྤངས་ཏེ་ཐར་པ་མངོན་དུ་བྱ་དགོས་པ་ཡིན་དུས་ཙང་ནས། འོ་གང་ལྟར་ཨེ་ནི་རྒྱུ་ཡི་སྟེང་ནས་ཡིན་ན་ཡང་གང་ལྟར་སྟོང་ཉིད་རྟོགས་པའི་ཤེས་རབ་དེ་འདྲ་ཞིག་མེད་ན་ཨེ་ནི་ཐར་པའི་རྣམ་གཞག་ཡག་པོ་ཤེས་ཐུབ་ཀྱི་ཡོད་མ་རེད་འོ་དེ་འདྲ་ཡིན་དུས་ཐར་པ་དངོས་གནས་དྲང་གནས་ཀྱི་ད་པའི་ཚད་མའི་ལམ་ནས་ངེས་པ་རྙེད་ནས་འོ་དེ་འདྲས་ཀྱི་པའི་དེ་ཡིས་དྲངས་པའི་དད་པ་བརྟན་པོ་ཅིག་ཡོང་བ་ལ་ཨེ་ནི་ཆོས་རྣམས་ཀྱི་གནས་ལུགས་ཤེས་པའི་གང་དག་ལྟ་བ་དགོས་ཀྱི་ཡོད་རེད་ལྟ་བ་མ་ནོར་བ་ཞིག་དགོས་ཀྱི་ཡོད་རེད་དེ་འདྲས་ཅིག་གི་ད་སྟེང་ནས་ཨེ་ནི་འོ་ཐར་པའི་རྣམ་གཞག་ངོ་འཕྲོད། རང་གི་རྒྱུད་སྟེང་ནས་ད་མ་རིག་པ་ངོ་འཕྲོད། མ་རིག་པ་དེ་ཟད་རུང་ཡིན་པ་ངོ་འཕྲོད། མ་རིག་པ་ཟད་པའི་བྲལ་བ། ཆོས་ཀྱི་བྲལ་བའི་ཁྱད་པར་དང་ལྡན་མཁན་གྱི་ཆོས་དབྱིངས་དེ་ཨེ་ནི་ཐར་པ་ཡིན་པ་ངོ་འཕྲོད་ནས་ཡོང་དུས་ཙང་ནས་དངོས་གནས་དྲང་གནས་ཀྱི་ཐར་པ་ཟེར་མཁན་ཅིག་ཐོབ་དགོས་ཀྱི་འདུག་སྙམ་པའི་སྙིང་ཁོང་རུས་པའི་གཏིང་ནས་ད་ལྟ་བའི་འགྱུར་དུ་མེད་པ། གཡོ་བ་མེད་མཁན་ཅིག་གིས་ཨེ་ནི་ཐར་པ་དོན་གཉེར་གྱི་བློ་ཡོང་གི་ཡོད་རེད། གོང་ས་སྐྱབས་མགོན་ཆེན་པོ་མཆོག་གིས་བཀའ་སློབ་ལམ་སྟོན་བྱེད་པའི་ལེ་ཚན་དེ་ཡིན་ལ་ལེ་ཚན་འདི་གཙོ་སྐྱོང་བྱེད་མཁན་ཧོར་གཙང་འཇིགས་མེད་ཡིན། གཅིག་ཨ་མི་རི་ཀའི་རྒྱལ་ས་ཝ་ཤིང་ཏོན་ལྡི་སི་རུ་རྟེན་གཞི་བྱས་པའི་ཨེ་ཤ་ཡ་རང་དབང་རླུང་འཕྲིན་ཁང་གི་ཁམས་སྐད་ཀྱི་ལས་རིམ་གཙོ་སྐྱོང་བ་ཚེ་དབང་ནོར་བུས་དེ་རིང་གི་ལས་རིམ་ཁག་ངོ་སྤྲོད་དང་སྙན་སྒྲོན་ཞུས་ཚར་ལེ་ཡིན